ཟླ་བ་འདིའི་ཕྱི་ཚེས་གསུམ་ཉིན་ནས་འགོ་བཙུགས་ཏེ་ཨ་མི་རི་ཀའི་སྲིད་འཛིན་ཌོ་ནལ་ཀྲམ་མཆོག་ཨེ་ཤི་ཡ་རྒྱལ་ཁབ་ཉི་ཧོང་དང་ལྷོ་ཀོ་རི་ཡ་རྒྱ་ནག་དང་ཝེ་ཏི་ནམ། ཨ་ནི་དེ་ག་ནང་བཞིན་ཧྥི་ལི་པིན་སོགས་ལ་རྒྱལ་དོན་འཚམས་གཟིགས་གནང་འགོ་བཙུགས་ཡོད་རེད། དུས་ཡུན་ཉིན་གྲངས་བཅུ་གསུམ་རིང་གི་ཨེ་ཤི་ཡ་འཚམས་གཟིགས་འདི་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ནས་བྱས་ཏེ་ཨ་མི་རི་ཀའི་སྲིད་འཛིན་ཞིག་ཨེ་ཤི་ཡ་ཁུལ་ལ་འཚམས་གཟིགས་གནང་བ་དུས་ཡུན་རིང་ཤོས་དེ་ཆགས་ཀྱི་ཡོད་ས་རེད། ད་ཐེངས་ཁོང་ཨེ་ཤི་ཡ་ལ་འཚམས་གཟིགས་གནང་བའི་སྐབས་སུ་ཨེ་ཤི་ཡ་ཁུལ་གྱི་རྒྱལ་ཁབ་ཚོའི་མཉམ་དུ་གླེང་མོལ་གནང་ཡས་ཀྱི་ད་ཅིག་གནད་དོན་མང་པོ་ཡོད་རེད་དེ་ཚོའི་ཁོངས་ནས་གལ་ཆེ་ཤོས་གཅིག་དེ་བྱང་ཀོ་རི་ཡའི་གནད་དོན་དེ་ཆགས་ཀྱི་ཡོད་ས་རེད། དེ་བཞིན་ཚོང་འབྲེལ་གྱི་གནད་དོན་མང་པོ་ཅི་ཡོད་པ་ཅིག་གནད་དོན་ཅི་ཞིག་པ་མང་པོ་ཅིག་གིས་གསུང་གི་འདུག་ད་རྒྱལ་ཁབ་ལྔའི་ཁོངས་ནས་རྒྱ་ནག་ལ་འཚམས་གཟིགས་གནང་ཡས་དེ་སྲིད་འཛིན་གྱི་འཚམས་གཟིགས་ད་ཡོངས་ཀྱི་ནང་ནས་གལ་ཆེ་ཤོས་དེ་ཆགས་ཀྱི་ཡོད་ས་རེད། ད་རིང་གི་ལས་རིམ་འདིའི་ནང་ལ་སྲིད་འཛིན་མཆོག་གི་རྒྱ་ནག་གི་འཚམས་གཟིགས་དེ། ད་ང་རང་ཚོ་གཅིག་ཨ་མི་རི་ཀའི་ནང་ལ་ཡོད་པའི་བོད་མི་ཨ་ནི་དེ་ནང་བཞིན་བོད་མི་སྤྱིའི་ངོས་ནས་གལ་ཆེ་ཆུང་ག་འདྲའི་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་ཨ་ནི་དེ་ནང་བཞིན་འཚམས་གཟིགས་འདིའི་སྐབས་སུ་སྲིད་འཛིན་མཆོག་གིས་བོད་དོན་གླེང་སློང་གནང་ཡས་ཀྱི་རེ་བ་ག་ཚོད་ཡོད་མེད་བོད་དོན་གླེང་སློང་གནང་དགོས་ཡས་དེ་ད་གནད་འགག་ཆེན་པོ་དང་གལ་ཆེན་པོ་ག་འདྲའི་ཅིག་ཆགས་ཀྱི་ཡོད་མེད་འདི་འདྲའི་སྐོར་ལ་བཀའ་མོལ་ཞུ་གི་བཀའ་འདྲི་ཞུ་ས་དེ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་དང་ཨ་ནི་དེ་ནང་བཞིན་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་གྲས་བསྟན་འཛིན་རྡོ་རྗེ་ལགས་མཉམ་དུ། ད་གནད་དོན་འདི་ཚོའི་ཐད་ལ་གླེང་མོལ་ཞུ་ཡས་ཀྱི་ཐབས་ཤེས་བྱེད་ཀྱི་ད་རེ་མོས་རེ་མོས་བྱས་ནས་བཀའ་འདྲི་ཞུ་གི་དང་པོ་བུ་ཆུང་ལགས་ལ་བཀའ་འདྲི་ཞུ་ཡས་དེ་བུ་ཆུང་ལགས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། ད་སྲིད་འཛིན་མཆོག་གིས་ད་རིང་གི་ཅིག་གི་རྒྱ་ད་ཨེ་ཤི་ཡ་རྒྱལ་ཁབ་ཁག་མང་པོ་ཅིག་ལ་ད་ངས་གོང་ལ་ཞུས་པ་བཞིན་འཚམས་གཟིགས་གནང་གི་ཡོད་རེད་འདིའི་ཁོངས་ནས་རྒྱ་ནག་དེ་ད་ང་རང་ཚོའི་ངོས་ནས་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་ཨ་མི་རི་ཀའི་ཕྱི་འབྲེལ་སྲིད་ཇུས་ཀྱི་ངོས་ནས་གནད་འགག་ཆེན་པོ་ཞེ་པོ་ཅིག་ལ་ངོས་འཛིན་བྱེད་ཀྱི་འདུག་དེ་བྱེད་དུས་ང་རང་ཚོ་བོད་པའི་ངོས་ནས་ད་རིང་སྲིད་འཛིན་གྱི་འཚམས་གཟིགས་དེ་གནད་འགག་ཆེ་ལོས་ག་ཚོད་ཅིག་ལ་ངོས་འཛིན་གནང་གི་ཡོད། སྤྱིར་བཏང་ནས་ད་ལྟ་འདས་པའི་ལོ་བཅུ་ཕྲག་འགའ་ཤས་རིང་ལ་རྒྱལ་སྤྱིའི་ནང་བོད་ཀྱི་གནད་དོན་ཐོག་ལ་རྒྱ་ནག་ལ་གནོན་ཤུགས་ཆེ་ཤོས་གནང་མཁན་གཅིག་ཨ་མི་རི་ཀའི་གཞུང་ཆགས་བསྡད་ཡོད་རེད། འདི་ཡིན་དུས་ད་རེས་ཨ་མི་རི་ཀའི་སྲིད་འཛིན་ཅིག་རྒྱ་ནག་ཕེབས་ཀྱི་ཡོད་པ་འདི་གི་གཞུང་མ་གཏོགས་ཀྱི་བོད་པའི་གནད་དོན་འདི་ལ་གནད་འགག་ཆགས་ཀྱི་ཡོད་པ་འདི་འདི་ནས་གསལ་བསྡད་ཡོད་རེད། དེ་དང་མཉམ་དུ་ད་ལྟའི་སྲིད་འཛིན་ཀྲམ་སྲིད་གཞུང་འདི་ད་ལོ་ད་བར་ཉིས་སྟོང་བཅུ་བདུན་ལོ་ལ་ཅིག་ཨ་མི་རི་ཀའི་སྲིད་གཞུང་གསར་པ་ཆགས་ཡོད་འདུག་དེའི་ནང་བཞིན་ཡང་ཅིག་སྲིད་གཞུང་གསར་པ་འདིའི་ངོས་ཕྱོགས་ནས་རྒྱ་ནག་གཞུང་མཉམ་དུ་ཅིག་འབྲེལ་བ་གནང་རྗེས་སྲིད་འཛིན་པ་རྒྱ་ནག་ལ་ཕེབས་པ་ཐེངས་དང་པོ་འདི་གའི་གནད་འགག་ཅིག་ཆགས་འདུག། ད་བར་བུ་ཆུང་ལགས་འདི་གསུང་གི་འདུག་ཨ་དེ་སྔའི་ཅིག་ཨ་མི་རི་ཀའི་སྲིད་འཛིན་དང་ཡང་ཅིག་མཐོ་རིམ་དཔོན་རིགས་འདི་འདྲ་རྒྱ་ནག་ལ་ཕེབས་པའི་སྐབས་སུ་མང་པོ་ཅིག་གིས་གང་ལྟར་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་ད་བོད་ཀྱི་གནད་དོན་གཙོས་པའི་ད་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང། མང་གཙོའི་སྐོར་གྱི་གནས་སྟངས་འདི་ཚོ་ཅིག་གླེང་སློང་གནང་ཡས་མང་པོ་ཅིག་གིས་རེ་བ་བྱེད་ཀྱི་ཡོད་རེད་ད་རིང་དེ་ད་དཔྱད་ཞིབ་པ་མང་པོ་ཅིག་གིས་སྲིད་འཛིན་གྱིས་གནད་དོན་ག་རེ་ག་རེ་གླེང་སློང་གནང་གི་ཡོད་མེད་ཚོད་དཔག་བྱེད་དཀའ་བའི་གི་གནད་དོན་ཅིག་ཡིན་པ་ཡང་མང་པོ་ཅིག་གིས་འགྲེལ་བཤད་རྒྱག་གི་འདུག་རྣམ་པ་ཚོ་གི་ངོས་ནས་ཐུགས་རེ་ག་འདྲ་རེ་བ་ཞིག་གནང་གི་ཡོད་ད་རིང་གི་སྲིད་འཛིན་གྱི་འཚམས་གཟིགས་དེ་སྐབས་སུ་བོད་དོན་དང་ཡང་འགྲོ་བ་མིའི་ཐོབ་ཐང་དང་དེ་འདྲའི་སྐོར་ལ་གླེང་སློང་གནང་ཡས་ཀྱི།
སྲིད་འཛིན་རང་ནས་ག་རེ་མཐའ་མ་ག་རེ་གནང་གི་ཡོད་མེད་དེ་ང་ཚོ་བདུན་ཕྲག་རྗེས་མའི། གཟའ་ཟླ་བ་གཟའ་མིག་དམར་ལྷག་པ་འདིར་གཞི་ནས་ངོ་ཧ་གོ་ཐུབ་ཡིན་པ་ཡིན་ནས་ང་ཚོ་དེ་ཨ་མི་རི་ཀར་ཡོད་པའི་སྒྲིག་འཛུགས་ཀྱི་ཨ་མི་རི་ཀའི་གཞུང་གི་འགྲོ་སྟངས་རེད་གྲོས་ཚོགས་དགོངས་ཚུལ་རེད་མི་མང་གི་བསམ་ཚུལ་རེད་དེ་ཚང་མ་བསྟུན་གནང་པ་ན་ཨ་རིའི་སྲིད་འཛིན་ཏྲམ་ཕ་གིར་རྒྱ་ནག་ཕེབས་པ་དང་བཀའ་མོལ་གནང་པ་དང་དེ་དང་ལྷན་ཅིག་སྲིད་འཛིན་གྱི་སྐུ་ཚབ་ལྷན་དུ་ཕ་གིར་རྒྱ་ནག་ལྷན་དུ་བཀའ་མོལ་གནང་ཡ་ཁོང་རྣམ་ཚོས་ཀྱི་དོན་དག་གཉིས་ཐོག་ནས་བོད་གནད་དོན་ཐོག་ལ་ཅིག་ཐུགས་ཁུར་བཞེས་དགོས་དགོས་བསམ་དོན་དག་དང་པོ་དེ། གཞི་རྩའི་ཨ་མི་རི་ཀ་ཁྲིམས་ལུགས་ཀྱི་འགྲོ་སྟངས་ཆ་ནས་ཡིན་པ་ཡིན་ན་ཅིག། ཉིས་སྟོང་གཉིས་ལོར་བོད་དོན་སྲིད་ཇུས་ཀྱི་ཁྲིམས་ཡིག་གཞིར་བཟུང་ཐོག་ནས་ཨ་མི་རི་ཀའི་གཞུང་ག་རེ་ཡིན་པ་ཡིན་ནའི་རྒྱ་ནག་མཉམ་དུ་འབྲེལ་བ་གནང་པའི་སྐབས་ལ་བོད་ཀྱི་གནད་དོན་འདི་དང་བོད་ཀྱི་གནད་དོན་སེལ་ཡག་དེ་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེའི་སྐུ་ཚབ་ལྷན་དུ་བཀའ་མོལ་གནང་དགོས་ཀྱི་ཡོད་པའི་སྲིད་ཇུས་འདི་ལ་ཨ་མི་རི་ཀའི་གཞུང་གིས་འདི་བཞེས་དགོས་ཀྱི་ཡོད་དེ་ཡིན་དུས་ད་ལྟའི་ད། ཏྲམ་སྲིད་གཞུང་གིས་དགོངས་པ་ད་ག་རང་བཞེས་དགོས་ཡག་ཅིག་ཆགས་པ་དང་གནད་དོན། དེ་གཅིག། གཉིས་པ་དེ་ལ་ཨ་རི་ད་མང་ཚོགས་ཀྱི་བསམ་ཚུལ་དེ་བོད་པ་ལ་རྒྱབ་སྐྱོར་ཡོད་པ་དང་མུ་མཐུད་ཀྱི་གསལ་པོ་ཞེ་པོ་ཆགས་ཡོད་དེ་དང་ལྷན་དུ་མང་ཚོགས་བསམ་ཚུལ་དེ་ཨ་རི་གྲོས་ཚོགས་ལ་ཐུགས་སྣང་གནང་དགོས་དེ་ཡིན་དུས་ཨ་རི་གྲོས་ཚོགས་ཀྱི་ཉེ་བའི་དུས་ལས་གཅིག་བོད་ཀྱི་གནད་དོན་ཐོག་ལ་གཅིག་ཐུགས་འཚབ་ཡོད་པ་དང་དེའི་ཐོག་ཨ་རི་ཨ་མི་རི་ཀའི་གཞུང་ནས་གཅིག་ཐུགས་སྣང་གནང་དགོས་ཀྱི་ཡོད་པ་དེ། དཔེར་ན་ང་ཚོ་བཀའ་མོལ་གནང་བསྡད་པའི་བདུན་ཕྲག་གཅིག་གོང་ལ་གྲོས་ཚོགས་འོག་མའི་ནང་ཅིག་གྲོས་ཆོད་གྲོས་འཆར་དེ་ཅིག་ངོ་སྤྲོད་གནང་པའི་བརྒྱུད་ནས་ཅིག་གསལ་པོ་ཞིག་ཧ་གོ། དེའི་ཚེ་དོན་ཚན་འདི་གཉིས་གཉིས་ཐོག་ནས་སྲིད་འཛིན་གྱི་ཅིག་བོད་ཐོག་གླེང་དགོས་པ་བསམ་སོང་དེ་ཉེ་བའི་ཆར་ལ་ང་ཚོའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ནང་ནས་ང་ཚོ་ཕལ་ཆེར་ཚོགས་མི་སྟོང་ཕྲག་བཅུ་གསུམ་ལྷག་གིས་ཨ་རི་གཞུང་ལ་འབོད་སྐུལ་དེ་འདྲ་ཞུ་ཡག་གི་སྙན་ཞུ་དེ་ཚོ་ང་ཚོས་ཨ་རི་ཕྱི་སྲིད་ལྷན་ཁང་ཕུལ་བྱས་ཁོང་ཚོས་འདི་ཨ་མི་རི་མང་ཚོགས་བསམ་ཚུལ་ཅིག་ཡིན་པ་ཅིག་ལ་ཅིག་ངོས་འཛིན་བྱས་རྗེས་གནས་སྟངས་འདི་འདྲའི་ཐོག་ནས་ཨ་རི་གཞུང་ནས་ཅིག་གནང་དགོས་ཀྱི་ཡོད་པ་ནི་ང་ཚོའི་བསམ་ཚུལ་དེ་ཡིན། རེད་ད། རྣམ་པ་ཚོ་གི་བསམ་ཚུལ་ཡོད་བ་ཙམ་མ་ཡིན་པར་ཡང་གཅིག་གི་སྲིད་འཛིན་དང་ཅིག་སྲིད་འཛིན་ལྷན་དུ་རྒྱ་ནག་དང་ཨེ་ཤི་ཡ་ཁུལ་ལ་འཚམས་གཟིགས་ཕེབས་མཁན་གྱི་དཔོན་རིགས་ཚོ་ལ་རྣམ་པ་ཚོ་གིས་འབྲེལ་བ་གནང་ནས་ད་རིང་རྒྱ་ནག་ལ་ཕེབས་བའི་སྐབས་སུ་བོད་དོན་གླེང་སློང་གནང་དགོས་ཀྱི་འདུག་གསུང་ཡས་དེ་འདྲའི་གི་ཡང་གཅིག་གི་ཞུ་སྐུལ་དེ་འདྲའི་གནང་ཐུབ་ཡོད་རེད་རྣམ་པ་ཚོས། ད་ལྟ་ངས་ཞུས་པའི་ད་ལྟ་ང་ཚོ་ཚོགས་མི་སྟོང་ཕྲག་བཅུ་གསུམ་ལྷག་གི་གི་འབོད་སྐུལ་དེ་གཅིག་བདུན་ཕྲག་གཅིག་གོང་ལ་ང་ཚོས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་སྐུ་ཚབ་བཞི་ལྷན་དུ་མཇལ་འཕྲད་ཞུས་བྱས་ཁོ་རང་ཚོ་ལ་ཕུལ། ད་ཨ་རིའི་ཕྱི་སྲིད་བློན་ཆེན་ལ་ང་ཚོས་སྙན་ཞུ་ཅིག་ཕུལ། སྙན་ཞུ་འདིའི་ནང་དོན་དེ་གཅིག་གཙོ་བོ་ཨ་མི་རི་ཀས་ད་ལྟ་ང་གོང་དུ་བཀའ་མོལ་ཞུས་པ་དེ་ཚོ་ཚང་མ་ཕར་འགྲེལ་བརྗོད་ཞུས་བྱས་ཨ་མི་རི་ཀས་དེ་ཚོ་གནང་དགོས་པའི་རྒྱུ་མཚན་དེ་ཚོ་འགྲེལ་འདི་འདྲ་ཞུས་པ་བྱུང་བ་རེད་ད་ག་ནང་བཞིན་དེའི་ངོ་བཤུས་ཅིག་ཨ་རིའི་ཕོ་བྲང་དཀར་པོའི་འབྲེལ་ཡོད་ལས་བྱེད་ལ་ཕུལ་ཡག་ང་ཚོས་དེ་འདྲ་བྱུང་བ་རེད། ད་དེ་ནས་ཡང་ད་གོང་ལ་བུ་ཆུང་ལགས་ཀྱིས་ཨ་རིའི་གྲོས་ཚོགས་ནང་ལ་བོད་དོན་དང་འབྲེལ་བ་ཡོད་པའི་གྲོས་ཆོད་ཅིག་བཞག་པའི་སྐོར་ལ་ཅིག་གསུངས་རེད་གྲོས་ཆོད་དེའི་ནང་ལ་གཙོ་བོ་འདྲ་པོ་ཅིག་ག་རེ་འཁོད་ཡོད་རེད་བས། གྲོས་ཆོད་བཞག་པ་ཙམ་མ་ཡིན་པར་གྲོས་ཆོད་འདི་གིས་སྲིད་འཛིན་གྱིས་བོད་དོན་གླེང་སློང་གནང་ཡག། འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་ལ་གླེང་སློང་གནང་ཡག་འདི་འདྲའི་ལ་ཅིག་ཤུགས་རྐྱེན་འདྲ་པོ་ཅིག་ག་ཚོད་ཡོང་གི་རེད་དགོངས་ཀྱི་འདུག། ད་ལྟའི་འདི་གྲོས་ཆོད་གྲོས་འཆར་རེད་གྲོས་ཆོད་བཞག་ཡོད་མ་རེད་འདི་ད་སྔོན་མ་ངོ་སྤྲོད་བྱས་པ་ཙམ་རེད། ངོ་སྤྲོད་བྱས་པ་དེ་གྲོས་ཚོགས་འོག་མའི་གིས་ད།

ཁྲལ་འབབ་ཆབས་ཅིག་གྲོས་ཚོགས་ཀྱི་འཐུས་མི་རྣམ་པ་ཚོ་གིས་རྒྱལ་བ་རིན་པོ་ཆེ་གིས་བོད་མི་སྤྱི་དང་འཛམ་བུ་གླིང་ཡོངས་ལ་ཞི་བདེ་དང་གནད་དོན་གང་ཅིའི་ཐོག་ལས་ཅིག་མཛད་པ་འཕྲིན་ལས་བསྐྱངས་པ་འདི་ལ་ཅིག་དྲན་གསོ་བྱེད་པའི་ཅིག་ཡན་ལག་ཅིག་ཆགས་དེ་དང་མཉམ་དུ་བོད་ཀྱི་གནད་དོན་དེ་སེལ་ཡ་ཐོག་ལ་རྒྱལ་བ་རིན་པོ་ཆེ་གིས་སྐུ་ངལ་ག་རེ་སྐྱོན་དགོས་པ་འདི་ནང་གསལ་བཤད་བྱས་ཡོད་གཉིས་པ་འདི་ལ་ད་ལྟའི་ཆ་ལ་བོད་ནང་གི་ཛ་དྲག་པའི་གནས་སྟངས་འདི་འགྲེལ་བརྗོད་བྱས་བྱས་ཅིག་འགྲོ་བ་མིའི་ཐོབ་ཐང་ཡིན་ནའི་རེད་ཆོས་དད་རང་མོས་རེད། མི་རིགས་ཀྱི་ཅིག་ངོ་བོ། ལ་སོགས་པ་འདི་ཚོ་ཚང་མའི་གནད་དོན་ཐོག་ལ་འགྲེལ་བརྗོད་ཅིག་བྱེད་པ་དང་གསུམ་པ་འདི་ལ་ད་གནས་སྟངས་འདི་འདྲ་ཡིན་པའི་ཆ་ནས་ཨ་མི་རི་ཀའི་སྲིད་འཛིན་རྒྱ་ནག་ལ་ཕེབས་ཀྱི་ཡོད་པ་དང་དེ་འདི་ནང་གསལ་ཡོད་རེད་རྒྱ་ནག་ཕེབས་པའི་སྐབས་ལ་ད་དགོངས་པ་བཞེས་དགོས་པ་འདི་འདྲ་འདུག་ཟེར་ཅིག་དགོངས་པ་བཞེས་དགོས་གཙོ་བོ་དེ་ཉིས་སྟོང་གཉིས་ལོ་ཅིག་བོད་དོན་སྲིད་བྱུས་ཁྲིམས་ཡིག་འདི་སྐུལ་མ་གནང་ཅིག་འདིའི།

སྐོར་ལ་གླེང་སློང་གནང་དགོས་པའི་སྐོར་ལ་རྣམ་པ་གཉིས་ཀྱིས་འབོད་སྐུལ་དང་དགོས་འདུན་བཏོན་ཤག་བསྟན་འཛིན་རྡོ་རྗེ་ལགས་དང་པོ་འདི་གཅིག་གསུངས་དང་ད་སྲིད་འཛིན་མཆོག་ཐེངས་དང་པོ་རྒྱ་ནག་ལ་འཚམས་གཟིགས་གནང་ཡག་དེ་བོད་པ་གཅིག་ཡིན་པའི་གི་ངོ་བོའི་ཐོག་ནས་དང་དེ་ག་ནང་བཞིན་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་གཅིག་གི་ད་ངོ་བོའི་ཐོག་ནས་གཅིག་ཨ་མི་རི་ཀའི་སྲིད་འཛིན་རྒྱ་ནག་ལ་འཚམས་གཟིགས་གནང་ཡག་དེ་གལ་ཆེ་ཆུང་ག་འདྲ་ཅིག་ལ་གཟིགས་ཀྱི་འདུག་བས། ལགས་སོ་ད་ག་རེ་ཞུ་དགོས་རེད། ང་རའི་ངོས་ནས་བལྟས་པ་ཡིན་ན། ཨ་ཨེ་ཤེ་ཡ་གླིང་ཕྲན་འདི་ག་རེ་ཟེར་དགོས་རེད། སྲིད་དོན་དང་དམག་དོན་གང་ཅིའི་ཐོག་ནས་དེ་དུས་གནད་འགག་ཆེན་པོ་ཆགས་ཀྱི་ཡོད་པ་སོང་ཙང་ད་དེ་འདྲས་ཀྱི་ཐོག་ནས་བྱས་དེ་རིང་ཨ་རིའི་སྲིད་འཛིན་ཏྲོ་ནལ་ཏྲམ་ཕེབས་ཡག་དེ་གལ་ཆེན་པོ་ཆགས་ཀྱི་རེད་བསམ་གྱི་འདུག་སྐབས་དོན་འདི་འདྲས་ག་རེ་ཡོད་ཟེར་བ་ཡིན་ན་ལ་རུ་བ། བྱས་ཙང་གང་ཡིན་ཟེར་དུས་ཁང་ལ་ཡ། ཟེར་བ་ད་རྒྱ་དཀར་ནག་གཉིས་ཀྱི་གནད་དོན་ལ་སོགས་པ། ད་ག་ནས་བཤད་པ་ཡིན་ན་ཨ་མི་རི་ཀ་གིས་ད་ག་འདྲ་འདུག་ཟེར།

རྒྱལ་སྤྱིའི་ནང་གི་ཆོས་དད་རང་དབང་གི་གནས་སྟངས་ལ་རྣམ་པ་ཚོ་གི་ཞིབ་འཇུག་རྟོག་ཞིབ་སྙན་ཐོ་ཡང་བཏོན་ཡོང་གི་ཡོད་རེད། འདི་བྱེད་དུས་ཙམ་པ་ད་རྒྱ་ནག་དེ་འཛམ་གླིང་རྒྱལ་ཁབ་ཁྱོན་ཡོངས་ཀྱི་ནང་ནས་ཆོས་དད་རང་དབང་གི་གནས་སྟངས་ཞན་ཤོས་གྲས་ལ་སླེབས་ཀྱི་ཡོད་དུས་ཙམ་པ། སྲིད་འཛིན་ད་རིང་རྒྱ་ནག་ལ་ཕེབས་པའི་སྐབས་སུ་གནད་དོན་འདིའི་ཐད་ལ་ད་ཆོས་དད་རང་དབང་རྒྱ་ནག་ནང་ལྷག་པར་དུ་བོད་དང་ཤིན་ཅང་ཁུལ་གྱི་ཆོས་དད་རང་དབང་གི་གནད་དོན་འདི་ཚོ་ཐ་ཞན་ཡིན་པ་རྣམ་པ་ཚོ་གི་ད་ཚོགས་པའི་གི་སྙན་ཐོའི་ནང་ལ་གསལ་ཡོང་གི་ཡོད་དུས་ཙམ་པ། སྲིད་འཛིན་མཆོག་རྒྱ་ནག་ལ་ཕེབས་པའི་སྐབས་སུ་བོད་དང་ཤིན་ཅང་ནང་གི་ཆོས་དད་རང་དབང་གི་གནད་དོན་འདི་ཚོའི་ཐད་ལ་གླེང་སློང་གནང་ཡས་ཀྱི་ཐུགས་རེ་ག་ཚོད་གནང་གི་ཡོད་གླེང་སློང་གནང་དགོས་པ་དེ་གལ་ཆེན་པོ་ག་ཚོད་ཆགས་ཀྱི་ཡོད་རེད། ད་ག་རེ་ཟེར་དགོས་རེད་ང་ཚོ་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ལས་དོན་གཙོ་བོ་རོལ་པོ་འདི་འཛམ་གླིང་སྤྱི་ཡོངས་ལ་ཡང་ཆོས་དད་རང་དབང་གི་གནད་དོན་ཐོག་ལ་ཡང། ད་སྐབས་སུ་རྟོག་ཞིབ་བྱེད་མཁན་དང་དེའི་ཐོག་ལ་ཡང་ཨ་རིའི་སྲིད་འཛིན་དང་ཕྱི་སྲིད་དྲུང་ཆེ་དང་གྲོས་ཚོགས་ལ་ཡང་ང་ཚོས་སྲིད་བྱུས་ལམ་སྟོན་ཕུལ་མཁན་གྲས་རེད་བ་ད་འདི་ང་ཚོའི་ལས་འགན་གཙོ་བོ་རེད་བ།
བྱས་ཙང་འདི་གཞི་བཟུང་གིས་ང་ཚོའི་དཔེར་ན་ཆ་བཞག་པ་ཡིན་ན་ད་ཉིས་སྟོང་བཅུ་བདུན་ལོ་གི་སྙན་ཐོ་འདིའི་ནང་ལ་ཡང་རྒྱ་ནག་དང་བོད་དང་འབྲེལ་བ་ག་རེ་ཞུ་སྲིད་དོ་དང་ལ་ཡང་རྒྱ་ནག་དང་བོད་ནང་ལ་ཡང་ཆོས་དད་རང་དབང་གི་གནད་དོན་འདི་གང་འདྲ་ཡིན་ནས་པ་ག་རེ་ཟེར་དགོས་རེད།

སྲིད་འཛིན་མཆོག་གིས་ད་རྒྱ་ནག་ནང་གི་ཆོས་དད་རང་དབང་གི་གནད་དོན་ཐད་ལ་རྒྱབ་སྐྱོར་བྱེད་དགོས་ཀྱི་རེད། ཟེར་ཡས་དེ་རེད་ཤག་འདི་བྱེད་དུས་ཙམ་པ་དཔྱད་རྩོམ་འདིའི་ནང་ལ་ནང་དོན་གཙོ་བོ་རོབ་ཅིག་ག་རེ་འཁོད་ཡོད་རེད། ད་ནང་དོན་གཙོ་བོ་ཁ་ཤས་ཅིག་ཡོད་རེད་དེ་ནི་ད་ལྟ་གཙོ་བོ་དེ་ད་ལྟ་ཨ་ནི་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་གཞོན་པའི་གྲས་ཨ་ནི་ལྕམ་སྐུ་སན་ཏར་ཇོ་ལི་ནས་ཨ་ནི་ད་ལྟ་ཤར་ཏུར་ཀི་སི་ཐན་གྱི་ཨ་ནི་བསམ་བློའི་རང་དབང་མེད་པའི་བཙོན་པ

ཨན་ཕ་མ་གཙོས་ཀྱི་ཨ་ནི་ག་རེ་ཟེར་དགོས་རེད་ཆོས་ཕྱོགས་ཀྱི་མཛད་སྒོ་དང་དེ་འབྲེལ་ལ་ཡང་ངོ་སྤྲོད་བྱས་མ་བྱུང་ཡོད། ལྷག་པར་དུ་ད་རྒྱ་ནག་གི་ཨ་ནི་ག་རེ་ཟེར་དགོས་རེད་རྒྱ་ནག་ཡོངས་ལ་ཡང་ད་ནང་ཆོས་ཡིན་ནའི་རེད་ད་ད་ག་ནང་བཞིན་ཁ་ཆེའི་ཆོས་ག་རེ་ཡིན་པ་ཡིན་ནའི་རྒྱ་ནག་རང་གི Sinicize ཟེར་གི་འདུག་ཨང་ངོ་བོ་ལྡན་པའི་ཁྱད་ཆོས་ལྡན་པ་གིས་ད་ཤུགས་རྐྱེན་སྤྲད་དེ་ཞེ་པོ་ཅིག་གི་ད་ཚབས་ཆེན་པོ་རེད་བསམ་གྱི་འདུག་རེད་བ་ད་གནད་དོན་དེ་གས་དེ་ང་ཚོས་གིས་སྤུས་ཀ་གསལ་བཤད་ཞུས་རྗེས་ཨན་སྲིད་འཛིན་མཆོག་ནས་ཐུགས་ཞིབ་གནང་རྗེས་དེ་གས་དེ་གནད་དོན་བཀའ་མོལ་གླེང་རོགས་གནང་དགོས་ཀྱི་འདུག་ཅེས་ཞུ་དགོས་རེད་ད་ད་ག་ནང་བཞིན Reciprocal Access to Tibet ཨ་ནི་ཨ་མི་རི་ཀའི་གི་མི་རིགས་ཡིན་པ་ཡིན་ན་རྒྱ་མི་ཚོ་དེ་ནས་ཚུར་ལ་ཡ་ཨ་ནི་ཐོངས་མཆན་རག་པ་ཡིན་ན་ག་པར་བསྐྱོད་ནའི་རང་དབང་རེད་བ་ད་ག་ནང་བཞིན་ང་ཚོ་དེ་གའི་དེ་ལ་ཡ་ཐོངས་མཆན་ཆ་མཉམ་དགོས་ཀྱི་འདུག་ཨ་ནི་ཕར་རྒྱ་ནག་ལ་ཕྱིན་པ་ཡིན་ནའི་བོད་ལ་འབྱོར་བས་འགྲོ་ཆ་འདི་དགོས་ཀྱི་འདུག་ལབ་བ་ད་གནད་དོན་དེ་གའི་དེ་གཙོ་བོ་ཆེ་དེ་གའི་དེ་རེད་ལབ། ད་དེ་ནས་བསྟན་འཛིན་རྡོ་རྗེ་ལགས་ངས་འདི་ཅིག་བཀའ་འདྲི་ཞུ་གི་ཉེ་ཆར་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་ཆེན་ཐེངས་བཅུ་དགུ་པའི་གི་ཟུར་ལ་འཐབ་ཕྱོགས་གཅིག་གྱུར་ཁང་གི་རྒྱ་ནག་དམར་ཤོག་ཚོགས་པའི་ད་སྒྲིག་འཛུགས་གནད་འགག་ཆེན་པོ་ཞིག་བརྩི་གི་འདུག་དམར་ཤོག་ཚོགས་པའི་སྒྲིག་འཛུགས་འཐབ་ཕྱོགས་གཅིག་གྱུར་ཁང་གི་བློན་ཆེན་གཅིག་གིས་གསར་འགོད་ལྷན་འཛོམས་སྐབས་སུ། ད་འདི་རྣམ་པ་ཚོ་ལ་ཐུགས་སྣང་བྱུང་ཡོད་ཀྱི་རེད་རྣམ་པ་ཚོ་གི་དཔྱད་རྩོམ་ནང་ལ་ཡང་འདི་འདྲ་བོ་ཅིག་འཁོད་འདུག་བསམ་སོང་གང་ལྟར་གསར་འགོད་ལྷན་འཛོམས་སྐབས་སུ་འཐབ་ཕྱོགས་གཅིག་གྱུར་ཁང་གི་བློན་ཆེན་གཅིག་གིས་བོད་ཀྱི་ནང་ཆོས་དེ་རྒྱ་ནག་ནས་དར་བ་རེད། སོང་ཙང་བོད་ཀྱི་ནང་ཆོས་དེ་རྒྱ་ནག་གི་ངོ་བོ་ལྡན་པ་ཅིག་ད་ལྟ་བསྟན་འཛིན་ལགས་ཀྱིས་གསུང་མཁན་དེ་རྒྱ་ནག་གི་ངོ་བོ་ལྡན་པ་ཅིག་དགོས་ཡས་དེ་གལ་ཆེན་པོ་རེད་རྒྱ་ནག་གི་ཁྱད་ཆོས་དང་ངོ་བོ་ལྡན་པ་ཅིག་དགོས་ཨེ་དེ་གནད་འགག་ཆེན་པོ་རེད་གསུངས་ཤག། འདིའི་ཐད་ལ་བསྟན་འཛིན་ལགས་ལ་དགོངས་ཚུལ་རོ་གཅིག་ག་འདྲ་ཡོང་གི་འདུག་བས།
ལ་རེད་ད་ད་ལྟ་འདི་སྲིད་འཛིན་ཞི་ཅིན་ཕིན་གྱིས་ཕྱག་ཚོད་གསུམ་དང་ཕྱེད་ཀ་བར་བཀའ་མོལ་ཞིབ་པོ་གནང་བྱས་ཨ་དེ་གནད་དོན་སྔར་བས་གལ་ཆེ་གསུང་གི་འདུག་གནད་དོན་གལ་ཆེ་ཤོས་གཅིག་པོ་དེ་ཨ་ནི་རྒྱ་ནག་གི་ཨ་ནི་ཕྱི་རྒྱལ་ཁབ་ཀྱི་དམངས་གཙོའི་ཨ་ནི་ནུབ་ཕྱོགས་པའི་དམངས་གཙོའི་རིང་ལུགས་དེ་ག་དེ་ང་ཚོས་དཔར་བཤུས་བྱེད་དགོས་མ་རེད་ང་ཚོ་དེ་ག་དེ་རྒྱ་ནག་གི་ངོ་བོ་ལྡན་པའི་གི་སྤྱི་ཚོགས་རིང་ལུགས་དེ་བྱས་ནས་ཞིབ་འཇུག་བྱེད་རྒྱུ་ཡོད་ས་ད་ཁོ་རང་གི་ལྟ་བ་དྭངས་མ་སྲུང་འཛིན་བྱེད་དགོས་དེ་གསུང་གི་ཡོད་རེད་བ། ད་ལྟ་འདི་ལ་འབྲེལ་བ་རེད་སོང་ང་རེད་གལ་སེམས་ཀྱི་འདི་ལྟར་འདི་འཐབ་ཕྱོགས་གཅིག་གྱུར་ཁང་གི་བློན་ཆེན་གྱིས་བཤད་འདི་ད་དཔེར་ན་ཀ་མན་དེ་བརྒྱུད་ནས་ད་མི་གང་གིས་བལྟས་བལྟས་བས་ན་ད་དྲང་པོ་ཞིག་མིན་གད་མོ་ཤོར་ཡག་རང་རེད་བ། ད་བོད་བརྒྱུད་ཀྱི་ནང་ཆོས་དེ་ཡང་བོད་རང་ནས་བྱུང་བ་རེད་ཟེར་འདི། ད་ཉི་མའི་འོད་ཟེར་སྤར་མོས་བཀབ་པ་ཟེར་འདི་རེད་བ་ད་ང་ཚོ་རྒྱལ་རབས་ལོ་རྒྱུས་དང། འཛམ་གླིང་ཡོངས་སུ་གྲགས་པ་ལ་ཡང་ནང་པའི་ཆོས་དེ། ཨ་ནི་རྒྱ་གར་ལ་ཡང་དར་བ་དང་ཨ་ནི་རྒྱ་གར་ནས་སུ། བོད་དང་རྒྱལ་ཁབ་མང་པོ་ལ་ཡང་དར་རྒྱས་ཆེན་པོ་དེ་ཡོངས་གྲགས་རེད། བྱས་ཙང་ད་ཁོང་ཚོ་ཀ་མེད་ཐར་སོགས་ལ་ཡ་ཡུས་ཆེན་པོ་དེ་འདྲས་བཤད་ཡོད་དེ། ད་གད་མོ་བསླང་ཡ་རེད་ཟེར་རེད་སོང་ཅིག་བྱས་དུས་ད་ང་ཚོ་ད་གནད་དོན་གལ་ཆེན་པོ་གཅིག་ག་རེ་ཅིག་བྱས་དུས་ད་ཀ་མེད་འདི་སོར་འདི།